རྫས་གཅིག་ལ་ཉེས་པ་དེར་འགྱུར། སྒྲ་ཡི་སྟེང་དུ། མི་རྟག་པ་ལ་སོགས་པ་བཅུ་པོ་དེ་ལ་ཕན་ཡོན་འདོགས་བྱེད་ཀྱི་ནུས་པ་བཅུ་ཡོད་ཀ་དེ་བཅུ་པོ་དེ་དང་སྒྲ་གཉིས་པོ་དེ། གྲུབ་བདེ་དབྱེར་མེད་ཀྱི་རྫས་གཅིག་ལ་རྟགས་གསལ་དེ་བཏང་བ་རེད། རྫས་གཅིག་ལ་ཉེས་པ་དེར་གྱུར་ན་ཡང། ཁ་ཅིག་གིས་ཡང་ཡང་གྱིས་སྦ་ས་ག་ལ། རྫས་གཅིག་ཡིན་ན་སྐྱོན་དེ་ད་ང་ལ་ཡོང་གི་རེད་དེ། ཁྱད་ཆོས་ལ་ཕན་པའི་ནུས་པ་དུ་མ་ཡོད་པ་རྣམས་དང་སྒྲ་གཅིག་པོ་དེ་ཡི་སྟེང་དུ་མི་རྟག་པ་ལ་སོགས་པའི་ཁྱད་ཆོས་བཅུ་ལ་ཕན་འདོགས་པའི་ནུས་པ་བཅུ་ཡོད་ན་ནུས་པ་དེ་དག་རྣམས་དང་སྒྲ་གཉིས་པོ་དེ་རྫས་ཐ་དད་ལབ་ན་ད་གི་རྩ་ཡི་ཁ་ལས་སྐྱོན་མ་ཡོང་རྒྱུ་རང་རེད་ཡིན་ན་དེ་དེའི་ནུས་པ་བཅུ་པོ་དེ་དང་སྒྲ་གཉིས་པོ་དེ་རྫས་ཐ་དད་ཆགས་སོང་ང་ད་རྟེན་བརྟེན་པ་རེད་མ་རེད་ཨོ་རྟེན་བརྟེན་པ་ཡིན་ཟེར་ན་རྫས་ཐ་དད་ཀྱི་རྟེན་བརྟེན་པ་རེད་པ་ཡིན་ན་ད་ཡང་གར་བྱས་སོང་འདྲ་གོ།

ཁྱད་ཆོས་ལ་ཕན་ཐོགས་པའི་ནུས་པ་དུ་མ་ཡོད་པ་རྣམས་དང་རྣམས་སྒྲ་ལས་རྫས་ཐ་དད་ཡིན་པས། སྒྲ་བཟུང་ན་དེ་རྣམས་བཟུང་དགོས་རྟགས་གསལ་དེ་ཡོང་གི་མ་རེད་སམ། འོ་ན་སྒྲ་དེས་ནུས་པ་དེ་རྣམས་ལ་ཕན་ཐོགས་ཀྱི་རེད་ནོ། ནུས་པ་ཁོ་ལ་ཕན་ཐོགས་ཀྱི་རེད་མ་རེད། ནུས་པ་ཕན་མ་ཐོགས་ན་ནི་འབྲེལ་མེད་རྫས་གཞན་ཡིན་པར་ཐལ་ཏེ། ནུས་པ་དེ་དག་སྒྲ་ཡི་གང་གང་ཡང་མ་ཡིན་པ་དང་འབྲེལ་མེད་ཡིན་པ་དང་ཡིན་པ་ཐ་དད་ཐ་དད་མིན་ཞེས་ལབ་པ་རེད། ཕན་ནི་མི་ཐོགས་སུ་ལབ་པ་འདི་འབྲེལ་མེད་ཆགས་སུ་འདུག་ལ།

ཐོག་དབང་ཁག་གི་ཕན་ཡོན་གདགས་དགོས་པ་དེ་ལྟར་ཡིན་པ་དེའི་ཕྱིར་ད་ཐུག་མེད་པར་འདོད་ཟེར་ན་ས་དེ་གཉིས་སའི་ཁོ་རང་སྒྲ་གཅིག་པོ་ཁོ་རང་རང་གི་ཁྱད་ཆོས་རྣམས་ལ་ཕན་ཡོན་འདོགས་པའི་ནུས་པ་ཅན་དུ་འོ་ནམ་ཡང་མིན་པར་སྒྲ་དེ་རང་གི་ཁྱད་ཆོས་རྣམས་ལ་ཕན་ཡོན་འདོགས་མཁན་གྱི་རེད་ཟེར་ན་ད་དུས་ཡིན་ན་ངས་ཅུང་མི་བ་དང་མི་ཚེ་གཅིག་པོ་གོ་མ་ནི་མ་བསམ་བློ་བཏང་ནས་དེ་གང་འཚམ་ཞིག་ནི་ད་གར་ཞོག་རེ་མི་ཚེ་འོ་ཟད་འགྲོ་བའི་ཕྱིར་ཟེར་གྱུར་ཏེ་ཁྱད་ཆོས་ལ་ཕན་ཡོན་འདོགས་པའི་ནུས་པ་མ་ངེས་པར་སྒྲ་མི་ངེས་ལ། ནུས་པ་ངེས་པ་ལ་ཡང་ནུས་པ་ཁོ་རང་ལ་ཕན་འདོགས་པའི་ནུས་པ་ཁོ་ངེས་པ་ལ་ལྟོས་ནས་དེ་ནི་ད་མ་མ་མ་མ་མ་བྱས་རྒྱག་གི་འགྲོ་བ་རེད་ཐུག་མེད་ཡིན་པའི་ཕྱིར། ད་གཉིས་པ་ནི་འདི་ག་རེ་རེད་ད་འདི་ག་རེ་རེད་སྤོབས་པའི་ཀུན་སེམས་མ་ངེས་དགའ་བ་དེར་བས། འོ་དུག་ཅན་ད་གང་བྱས་དེ་འདྲའི་བྱེད་ཡོང་དུས་དོན་དག་ལ་ག་རེ་རེད་སོང། སྒྲ་བློ་རྣམ་གྲངས་པར་ཐལ་བའི་ཉེས་པ་ཁོ་རང་འཇགས་ལ་བསྡད་ཀྱི་འདུག་ག། སྒྲ་བློ་རྣམ་གྲངས་པར་ཐལ་བའི་ཉེས་པ་ཁོ་རང་འཇགས་ལ་བསྡད་ཀྱི་འདུག་ག། ཁོས་ག་རེ་རེད་སྒྲ་བློ་རྣམ་གྲངས་པར་ཐལ་བའི་སྐྱོན་སྤོང་ཡས་དོན་དག་ལ་ག་ལ་སོང།